ལུགས་རྙིང་ལོ་སར་ནི་ཨོ་སི་ཀྲི་ལི་ཡའི་རིག་གཞུང་གི་ཆ་ཤས་ཤིག་ཆགས་ཡོད། ལྷག་པར་དུ་སིད་ནི་ནང་ལོ་སར་གྱི་དུས་སྟོན་དེ་ཨེ་ཤི་ཡའི་ཕྱི་ལོགས་སུ་ལོ་སར་རྒྱ་ཆེ་ཤོས་དེ་ཆགས་ཡོད་པ་རེད། འདི་ལོའི་ལུགས་རྙིང་ལོ་སར་ནི་ཕྱི་ཟླ་གཉིས་པའི་ཚེས་གཅིག་ལ་འཁེལ་ཡོད་པ་དང་ཕྱི་ལོ་ཉིས་སྟོང་ཉེར་གཉིས་ལོ་དེ་སྟག་ལོ་ཡིན་འདུག།

ལུགས་རྙིང་ལོ་སར་ནི་རྒྱ་ནག་ཙམ་མ་ཟད་དེ་མིན་ཤར་ཨེ་ཤི་ཡའི་རྒྱལ་ཁབ་ཀོ་རི་ཡ་དང། ཝེད་ནམ། ཉི་ཧོང་སོགས་ནང་སྲུང་བརྩི་བྱེད་སྲོལ་ཡོད། དུས་སྟོན་དེར། ལོ་བཞི་སྟོང་ལྷག་གི་རྒྱལ་རབས་ལོ་རྒྱུས་ཡོད་པ་ཞིག་ཡིན། ཡང་འབུམ་རམས་པ་ཁའེ་ཁྲང་ལགས་ནི་ཨོ་སྟྲེ་ལི་ཡའི་རྒྱལ་ཡོངས་གཙུག་ལག་སློབ་གཉེར་ཁང་དུ་དེང་རབས་ཀྱི་རྒྱ་ཡིག་ལས་གཞི་ཐོག་ཕྱག་ལས་གནང་བཞིན་ཡོད་པ་དང་ཁོང་མོས་ལུགས་རྙིང་ལོ་སར་སྐབས་ཨོ་སི་ཀྲི་ལི་ཡའི་སྤྱི་དམངས་ཚོར་རྒྱ་རིགས་དང་ལྷོ་ཤར་ཨེ་ཤི་ཡའི་རྒྱལ་ཁབ་གཞན་གྱི་རིག་གཞུང་སྐོར་ཤེས་རྟོགས་བྱེད་པའི་གོ་སྐབས་བཟང་པོ་ཞིག་ཡིན་ཞེས་ཁོང་མོས་གསུངས་དོན། It is a cultural event of long history and of very rich symbolic meaning. ལུགས་རྙིང་ལོ་སར་ནི་ལྷོ་ཤར་ཨེ་ཤི་ཡ་དང་ཤར་ཕྱོགས་ཨེ་ཤི་ཡ་ནས་ཡིན་པའི་མི་རྣམས་ལ་ལོ་རྒྱུས་ལྡན་པ་དང་རིག་གཞུང་ཕྱུག་པའི་དུས་ཆེན་གལ་ཆེན་ཞིག་ཡིན། དེར་བརྟེན་ཨོས་ཏྲེ་ལི་ཡའི་ནང་ལ་མཚོན་ན། ས་གནས་དེ་ཚོའི་མི་རྒྱུད་ཡིན་པ་ཚོ་ལས་ཁོ་ཚོའི་རིག་གཞུང་དང་སྲོལ་རྒྱུན་རྣམས་ཨོས་ཏྲེ་ལི་ཡའི་སྤྱི་དམངས་ལ་ངོ་སྤྲོད་བྱེད་པའི་གོ་སྐབས་ཤིག་ཡིན། དེ་ཡང། ལོ་གསར་པ་ཉིན་བཅོ་ལྔ་པ་དེར། Lantern Festival། ཞེས་པ་དེ་ལྒང་བཞུའི་དུས་ཆེན་སྲུང་བརྩི་བྱེད་ཀྱི་ཡོད་ཅེས Kai Zhang ལགས་ཀྱིས་འགྲེལ་བརྗོད་གནང་དོན།
It's called the Lanterns Festival cuz there is this tradition. དུས་ཆེན་དེའི་སྐབས་ཁྱིམ་ཚང་ཡོངས་ཀྱིས་སོ་སོའི་ཕྲུ་གུའི་ཆེད་དུ་ཤོག་བུའི་ལྒང་བཞུ་བཟོ་བ་དང་ཁང་པའི་ཕྱིར་དེ་མེ་སྤར་སྲོལ་ཡོད། རྒྱལ་རབས་ལོ་རྒྱུས་ནང་ལྟར་ན་ཐང་རྒྱལ་རབས་སྐབས་ནས་བཟུང་ཉིན་དེར་དུས་སྟོན་རྒྱས་པ་བྱེད་སྲོལ་ཡོད་པ་དང་ཕྲུ་གུ་ཚོར་ལྒང་བཞུ་ཁྱེར་ནས་ནང་མི་དང་ལྷན་དུ་ཁྲོམ་རར་འགྲོ་སྲོལ་ཡོད། ཨོ་སི་ཀྲི་ལི་ཡའི་ནང་ལུགས་རྙིང་ལོ་སར་དེའི་སྲུང་བརྩི་བྱེད་སྲོལ་ཁག་མི་འདྲ་བ་ཡོད་ཅེས་འབུམ་རམས་པ་ཝང་ལགས་ཀྱིས་འགྲེལ་བརྗོད་གནང་དོན།
It's celebrated like through food, eating fish.
ལོ་སར་སྐབས་ཁ་ཟས་སྣ་ཚོགས་དང། ནང་མི་སྤུན་མཆེད་མཉམ་འཛོམས་བྱེད་སྲོལ་ཡོད། དེ་བཞིན། ཚོགས་སྡེ་འགའ་ཤས་ནང་མཛད་སྒོ་དང་ཟབ་སྦྱོང་སོགས་ཀྱི་བརྒྱུད་རིག་གཞུང་སྤེལ་རེས་བྱེད་སྲོལ་ཡོད། དེ་སྐབས་སེང་གེ་དང། འབྲུག་གི་ཞབས་བྲོ་འཁྲབ་སྲོལ་ཡོད་པ་མ་ཟད། ཚོན་མདོག་དམར་པོ་དེ་རྟེན་འབྲེལ་བཟང་པོ་ཞིག་བརྩི་སྲོལ་ཡོད་པས་ཕྲུ་གུ་ཚོར་ཡིག་སྐོགས་དམར་པོ་ནང་དངུལ་རྔན་པ་སྤྲད་སྲོལ་ཡོད། ཡང Iris Tang ལགས་ནི་རྒྱ་ནག་ནང་འཚར་ལོངས་བྱས་ཡོད་པ་དང་ལོ་ཉི་ཤུ་གོང་ལ་ཨོས་ཏྲེ་ལི་ཡར་གཞིས་སྤོས་བྱས་ཡོད་པ་ཡིན་འདུག་ཁོང་མོས་རྒྱ་ནག་དང Australia བར་ལོ་སར་བཏང་ཕྱོགས་ཐད་ཁྱད་པར་གཙོ་བོ་ཞིག་ནི་རྒྱ་ནག་ནང་ལོ་སར་སྐབས་གུང་གསེང་རྒྱུན་རིང་ཞིག་ཡོད་པས་དེའི་སྐབས་ལས་མི་ཚོ་རང་ཉིད་ཀྱི་ཕ་ཡུལ་ལ་ལོག་རྒྱུའི་གོ་སྐབས་ཤིག་ཡིན་པ་འགྲེལ་བརྗོད་གནང་ཡོད། དེ་བཞིན་ཁོང་མོས་རྒྱ་ནག་དང་ཨོ་སི་ཀྲི་ལི་ཡ་གཉིས་ཀའི་ནང་ལོ་སར་སྐབས་ཁ་ཟས་དམིགས་བསལ་ཟ་རྒྱུ་དེ་གཅིག་མཚུངས་ཡིན་པ་འགྲེལ་བརྗོད་གནང་དོན།

སྤྱིར་རྒྱ་ནག་ནང་ཕྱི་ལུགས་ཀྱི་ལོ་ཐོ་ཡོངས་ཁྱབ་བེད་སྤྱོད་བྱེད་ཀྱི་ཡོད་ཀྱང་སྲོལ་རྒྱུན་ལྟར་ལོ་གསར་དང་དུས་ཆེན་གཞན་ཁག་ལུགས་རྙིང་གི་ལོ་ཐོ་ལ་གཞིགས་ནས་ཡོད། དེའི་བརྒྱུད་སྲོལ་རྒྱུན་ལྟར་རྟེན་འབྲེལ་དང་ཁང་པ་སྤོ་བ་མྱ་ངན། ཚོང་གསར་པ་འགོ་ཚུགས་པ་སོགས་ཀྱི་དུས་ཚོད་བཟང་པོ་ཞིག་འཚོལ་སྲོལ་ཡོད།

འབུམ་རམས་པ Craig Smith ལགས་ནི་མེལ་བྷོན་སློབ་གྲྭ་ཆེན་མོའི་སློབ་དཔོན་ཞིག་ཡིན་པ་དང། ཁོང་དེ་སྔོན་ཐའེ་ཝན་དང་ལྷོ་ཀོ་རི་ཡའི་ནང་ལུགས་རྙིང་གི་ལོ་གསར་སྲུང་བརྩི་བྱེད་མྱོང་ཡོད་འདུག་ཁོང་གིས་ལྷོ་ཀོ་རི་ཡའི་ནང་ལོ་གསར་སྐབས་རང་ཉིད་ཀྱིས་མེས་པོ་དམ་པ་རྣམས་ལ་གུས་བརྩི་ཞུས་པའི་དུས་ཆེན་ཁྱད་པར་ཅན་ཞིག་ཡིན་ཞེས་ཁོང་གིས་འགྲེལ་བརྗོད་གནང་དོན།
On New Year's Day everybody wakes up and. ལོ་གསར་སྐབས་ནང་མི་ཡོངས་སྔར་ལངས་ཐོག་རང་ཉིད་ཀྱི་མེས་པོ་དམ་པ་རྣམས་དྲིན་གཟོ་བྱེད་པ་དང་ཟས་རིགས་སོགས་ཕུལ་གྱི་ཡོད། དེང་སང་ཡིན་ན་ཆོས་ལུགས་གསར་པ་དང་རྙིང་པའི་བར་ལུགས་སྲོལ་འདྲེས་མ་ཐེབས་ཡོད། ནང་པའི་ཁྱིམ་ཚང་རྣམས་ལ་མཚོན་ན་ལོ་གསར་སྐབས་ཁ་འདོན་བྱེད་སྲོལ་ཡོད། ལོ་གསར་པ་རེར་ལོ་རྟགས་གསར་པ་རེ་འགོ་བཙུགས་ཀྱི་ཡོད་པ་དང། ལོ་ལྟར་ལོ་རྟགས་བཅུ་གཉིས་དེ་དག་སྐོར་ར་ཐེབས་ཀྱི་ཡོད། ལོ་རྟགས་རེས་ཁྱད་ཆོས་མི་འདྲ་བ་མཚོན་གྱི་ཡོད་པས་སྐུ་ཞབས Wang ལགས་ཀྱིས་འདི་ལོའི་ལོ་རྟགས་སྟག་གི་མཚོན་དོན་སྐོར་འགྲེལ་བརྗོད་གནང་དོན། Tiger represents leadership, authority and power and strength. We need to. ལོ་རྟགས་སྟག་གིས་དབང་ཚད་དང་སྟོབས་ཤུགས། འགོ་ཁྲིད་ཀྱི་རང་བཞིན་སོགས་མཚོན་གྱི་ཡོད། ལྷག་པར་དུ། ད་ལྟའི་ནད་ཡམས་ཀྱི་གནས་སྟངས་འོག་ང་ཚོས་སྟག་ལྟ་བུ། བློ་སྟོབས་ཆེ་ཙམ་བྱས་ནས་དཀའ་ངལ་ལ་གདོང་ལེན་ཁ་གཏད་བྱེད་ཐུབ་ན། ང་ཚོ་སོ་སོའི་སྲུང་སྐྱོབ་ཀྱི་ནུས་པ་གོང་འཕེལ་ཡོང་ཐུབ་ངེས་རེད།